ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅོ་གསུམ་རེས་གཟའ་ཟླ་བའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མགོན་མེད་ཨ་འབྲུག་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག།

ཡང་བོད་མིའི་འཐབ་རྩོད་ཁྲོད་བདེན་པ་དང་འཚེ་བ་མེད་པའི་ལམ་ལ་གཞི་བཅོལ་དགོས་པའི་སྐོར་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁང་གིས་གོ་སྒྲིག་གནང་བའི་རྒྱ་གར་ནང་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་གྱི་ཐབས་བྱུས་ཚོགས་འདུའི་སྟེང་བཀའ་སློབ་སྩལ་གནང་བའི་སྐོར་དང། ཡང་ཝང་ཅུན་ཀྲེང་བལ་ཡུལ་ནང་ཕྱིན་པ་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ནང་དུ་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུའི་ཐབས་བྱུས་ཤིག་ཀྱང་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་དང། བོད་བརྒྱུད་ནང་བསྟན་གྱི་ནང།

རྒྱ་རིགས་གཞོན་སྐྱེས་དང་བོད་དོན་རྒྱབ་སྐྱོར་བ། ལྷག་པར་དུ་དེ་སྔ་ཕེབས་མི་ཐུབ་པའི་བྱང་ཨ་མི་རི་ཀའི་བོད་རིགས་ཡོད་སའི་ས་གནས་སུ་བཅར་གནང་སྟེ་ས་གནས་བོད་མི་དང་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་དང་དྲིལ་བསྒྲགས་གང་འདྲ་གནང་ཡོད་མེད་སྐོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་དགོངས་སྐོར་ཞུས་གནང་བ་དང། ཡང་འདི་ཟླའི་ཚེས་བརྒྱད་ནས་བཅུ་བར་ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་དུ་བསྐོང་ཚོགས་གནང་བའི་གཏན་འཇགས་ཐབས་བྱུས་ལས་བགོས་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པའི་སྐབས་གྲོས་མཐུན་ཇི་བྱུང་སོགས་ལས་དོན་སྐོར་སྙན་སེང་ཞུས་གནང་ཡོད་པ་རེད། ད་རེས་མཇལ་ཁའི་སྐབས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མགོན་པོ་གང་ཉིད་ནས་རྒྱ་ནག་གཞུང་ལ་རང་བཙན་རྩོད་རྒྱུ་མིན་པར་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཡོང་ཐབས་ལ་འབད་བརྩོན་གནང་བཞིན་ཡོད་པའི་སྐོར་དང།

ཝང་ཅུན་ཀྲེང་བལ་ཡུལ་ལ་ཕྱིན་པ་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ནང་དུ་དམར་ཤོག་གི་སྟོབས་ཤུགས་སྲ་བརྟན་གཏོང་རྒྱུའི་ཐབས་ཤེས་ཤིག་ཡིན་པའི་སྐོར་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བ་ཞིག་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་བཏང་གནང་བའི་གནས་ཚུལ་ཞིག་གསན་གནང་གི་རེད། རྒྱ་ནག་གིས་བལ་ཡུལ་དུ་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་ཉེ་ལམ་ཆེད་གཏོང་གིས་ས་གནས་ས་ཐོག་ཏུ་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་རྒྱ་སྐྱེད་དང་འབྲེལ་བའི་ཐབས་ཇུས་དག་གོ་བསྡུར་གནང་འདུག་ཅིང་འདི་ཚེས་བཅུ་གཉིས་ཉིན་ཝང་ཅུན་ཀྲེང་བལ་ཡུལ་གྱི་གྷན་གྷི་ས་ཁུལ་གྱི་སྤྱི་ཁྱབ་བློན་ཆེན་སུ་རིན་དར་པན་དེ་ལགས་དང་ཐུག་འཕྲད་ཀྱིས་ཁུལ་དེ་ཡི་གྲོང་ཁྱེར་པོག་ར་ནང་དུ་འཛུགས་སྐྲུན་ཡར་རྒྱས་དང་རྒྱུད་གཅིག་ལམ་གཅིག་གི་ལས་གཞི་སོགས་ཀྱི་ཐོག་གོ་བསྡུར་གནང་འདུག་དེའི་ཐད་བལ་ཡུལ་གྱི་གཞུང་ཚབ་ཟུར་པ་སྐུ་ཞབས Vijay Karna ལགས་ཀྱིས། Purpose was to visit ཝང་ཅུན་ཀྲེང་བལ་ཡུལ་དུ་ཡོང་དགོས་པའི་དམིགས་ཡུལ་གཙོ་བོ་ཞིག་ནི་ཁ་སྔོན་ཕྱི་ཟླ་དགུ་པའི་ནང་བལ་ཡུལ་གྱི་སྲིད་བློན་རྒྱ་ནག་ཏུ་ཕེབས་པའི་གནད་དོན་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དེ་སྔོན་ཉིས་སྟོང་བཅུ་དགུ་ལོར་བལ་ཡུལ་དུ་ལྟ་སྐོར་ཡོང་བའི་གནད་དོན་བཅས་ཀྱི་ཐོག་གོ་བསྡུར་དང་རྒྱུན་འཁྱོངས་ཀྱིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་མཐའ་མཚམས་སྲུང་སྐྱོབ་སོགས་ཀྱི་ཐད་གོ་བསྡུར་བྱས་པ་མ་ཟད་བལ་ཡུལ་ནང་དམར་ཤོག་གི་ལངས་ཕྱོགས་དང་ལྟ་བ་འཛིན་མཁན་གནད་ཡོད་མི་སྣ་ཚོ་ཆིག་སྒྲིལ་ངང་གནས་པའི་ཐོག་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུ་དམིགས་ཡོད། དེ་མིན་ཝང་ཅུན་ཀྲེང་ལ་རྒྱ་ནག་དབུས་གཞུང་དང་བལ་ཡུལ་དབར་གན་རྒྱའི་རིགས་བཞག་རྒྱུ་ཡི་ནུས་པ་དང་དབང་ཚད་དེ་མེད་ཅེས་འགྲེལ་བརྗོད་གནང་བྱུང། སྤོག་ར་ས་ཁུལ་ནི་བལ་ཡུལ་གྱི་མི་འབོར་མང་ཤོས་གཉིས་པའི་གྲོང་ཁྱེར་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གིས་གྲོང་ཁྱེར་འདི་ནི་རྒྱུད་གཅིག་ལམ་གཅིག་གི་ལས་གཞིར་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན་པར་བརྟེན་ཝང་ཅུན་ཀྲེང་གྱིས་སྤྱི་ཁྱབ་བློན་ཆེན Surendra Pandey ལགས་དང་ཐུག་འཕྲད་ཀྱིས་སྤོག་ར་རྒྱལ་སྤྱིའི་གནམ་ཐང་རྒྱ་སྐྱེད་སོགས་དང་འབྲེལ་བའི་སྐོར་གོ་བསྡུར་དང་རྒྱ་ནག་གཞུང་ཕྱོགས་ནས་འདས་པའི་ལོ་བཞིའི་རིང་བཀག་སྡོམ་བྱས་པའི་ཀོ་རལ་ས་མཚམས་དེ་བཞིན་འདི་ཚེས་བཅུ་གསུམ་ཉིན་དངོས་སུ་སྒོ་ཕྱེ་རྒྱུ་ཡིན་པར་བསྒྲགས་འདུག། དེ་སྔོན་སྦི་སྦི་སི་གསར་ཁང་ནང་ཕྱག་ལས་གནང་མྱོང་མཁན་རྒྱ་ནག་ཉམས་ཞིབ་པ་སྐུ་ཞབས་ཨ་དིལ་བྷྲ་ལགས་ཀྱིས། Such a senior visit, I think it's. ཝང་ཅུན་ཀྲེང་བལ་ཡུལ་ལ་ལྟ་སྐོར་ཡོང་བ་དེ་ཡིས་བལ་ཡུལ་དང་བོད་ཙམ་གྱི་འབྲེལ་བ་མིན་པར། བལ་ཡུལ་ནང་དུ་རྒྱ་ནག་གི་ལྟ་སྤྱོད་དང་མི་མཐུན་པའི་ལས་འགུལ་དང་ཤུགས་རྐྱེན་ཁག་འགོག་ཐབས་ཀྱི་ཆེད་དུ་ཡིན་པའི་ཁར། རྒྱ་ནག་གིས་བལ་ཡུལ་ལ་མུ་མཐུད་མཐུན་རྐྱེན་སྦྱོར་སྤྲོད་བྱེད་ཀྱི་ཡོད་པ་གསལ་སྟོན་བྱེད་རྒྱུ་དེ་རེད། དེ་སྔོན་རྒྱ་ནག་གིས་ཡུ་རོབ་ནང་མ་འཛུགས་བྱས་པ་དེར་འགྱུར་བ་ཕྱིན་ཏེ། ད་སྐབས་རྒྱ་ནག་གིས་ཡུ་རོབ་དང་འབྲེལ་བ་བྱེད་པ་ལས་ལྷག་པར་བལ་ཡུལ་ལྷན་དུ་འབྲེལ་བ་བཟང་དུ་གཏོང་རྒྱུ་གལ་འགངས་ཆེན་པོ་ངོས་འཛིན་བྱེད་ཀྱི་ཡོད། རྒྱུ་མཚན་ནི། བལ་ཡུལ་ནི་རྒྱ་ནག་ལ་ས་ཁམས་ཆབ་སྲིད་ཀྱི་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་དང་བལ་ཡུལ་དབར་ཨ་སྒོར་ཐེར་འབུམ་མང་པོ་དང་འབྲེལ་བའི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཐོག་གན་རྒྱ་བཞག་པའི་རྗེས་འབྲས་སུ། ལྷ་ས་ནས་བལ་ཡུལ་དབར་མེ་འཁོར་ལྕགས་ལམ་བཟོ་སྐྲུན་བྱེད་མུས་ཡིན་པ་མ་ཟད་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཤར་གཏོང་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བརྗོད་ཟིན་ཡོད་པ་དང། ད་དུང་ལས་གཞི་དེའི་འོག་བོད་དང་བལ་ཡུལ་བར་རླངས་འཁོར་གཞུང་ལམ་དང་གནམ་ཐང། ཆུ་མཛོད་སོགས་གསར་རྒྱག་བྱེད་མུས་ཡིན་པ་དེ་དག་ལམ་ལྷོང་ཡོང་བར་བལ་ཡུལ་ལྷན་དུ་དམིགས་བསལ་འབྲེལ་བ་དགོས་རྒྱུ་གལ་འགངས་ཆེན་པོ་ཆགས་ཡོད་པ་རེད། ཡང་འདི་ཚེས་དགུ་རེས་གཟའ་ཕུར་བུའི་ཉིན་གྱི་སྔ་དྲོ་ཝང་ཅུན་ཀྲེང་གིས་བལ་ཡུལ་གྱི་སྲིད་བློན་སྐུ་ཞབས Pushpa Kamal ལགས་དང་ཐུག་འཕྲད་ཀྱིས་བོད་དང་བལ་ཡུལ་བར་གྱི་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ། རྒྱ་ནག་གིས་བལ་ཡུལ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་བྱས་པ་དང། ཕྱོགས་གཉིས་ཀྱི་དབར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུ་སོགས་ཀྱི་ཐོག་གོ་བསྡུར་བྱས་ཡོད་ཚུལ་བརྗོད་དེ་ད་སྐབས་བོད་དང་བལ་ཡུལ་གཉིས་ཀྱི་ས་མཚམས་ཆ་ཚང་སྒོ་ཕྱེས་ཏེ་ཕྱོགས་གཉིས་དབར་འགྲུལ་བཞུད་ཀྱི་ལམ་བུ་བསྐྱར་གསོ་བྱས་ཡོད་པ་ཝང་ཅུན་ཀྲེང་གིས་བརྗོད་འདུག་པ་མ་ཟད། བལ་ཡུལ་གཞུང་གི་འཛིན་སྐྱོང་ལ་བསྒྱུར་བཅོས་ཡོང་སླད་རྒྱ་ནག་གཞུང་གིས་རྒྱ་སྒོར་ས་ཡ་གཉིས་ཡི་རོགས་སྐྱོར་བྱེད་མུས་ཡིན་ཚུལ་བརྗོད་འདུག། ཝང་ཅུན་ཀྲེང་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་མགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་བཞག་བྱས་ཡོད། ད་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་མུས་ཡིན་པ་མ་ཟད། ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་འདི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། གཞན་ཡང་རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་པའི་གནས་ཚུལ་ཡང་བྱུང་ཡོད་ལ། ད་སྐབས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོ་ཙམ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་ཐད་དམ་དྲག་བྱེད་མུས་ཡིན་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱེད་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་གིས་རྒྱ་ནག་གཞུང་གིས་ཨ་རི་དང་ལྷན་དུ་དམག་དོན་གྱི་འབྲེལ་ལམ་སླར་གསོ་བྱེད་དགོས་པའི་ནན་སྐུལ་གནང་རྒྱུ་ཡིན་པ་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གླེང་སློང་གནང་རྒྱུའི་ཚོད་དཔག་གནང་གི་ཡོད་པ་ཨ་རིའི་གཞུང་འབྲེལ་མཐོ་གྲས་དཔོན་རིགས་ཤིག་གིས་བརྗོད་འདུག། དེ་ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་པེ་ཏན་མཆོག་གིས་རྒྱ་ནག་དང་ལྷན་དུ་དམག་དོན་གྱི་འབྲེལ་ལམ་བསྐྱར་དུ་རྩ་འཛུགས་གནང་རྒྱུར་འདུན་པ་ཡོད་པའི་སྐོར་ཨ་རིའི་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས་ཇཱེག་སོ་ལི་ཝན་གྱིས་ཨ་མི་རི་ཀའི་སྲིད་འཛིན་མཆོག་དང་རྒྱ་ནག་གི་འགོ་ཁྲིད་བར་མཇལ་འཕྲད་གནང་རྒྱུའི་གོང་ལ་གསུངས་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་པེ་ཏན་མཆོག་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་རྣམ་གཉིས་བར་ཨ་མི་རི་ཀའི་གྲོང་ཁྱེར་སཱན་ཧྥི་རན་སིས་ཀོ་ནང་བསྐོང་ཚོགས་གནང་བའི། ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཐོག་ཕྱི་ཚེས་བཅོ་ལྔ་ཉིན་དངོས་སུ་མཇལ་འཕྲད་གནང་གི་ཡོད་པ་དང་དེ་ནི་ཇོ་པེ་ཏན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཨ་མི་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས་ད་བར་འགོ་ཁྲིད་རྣམ་གཉིས་བར་ཕན་ཚུན་མཇལ་འཕྲད་གནང་བ་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་དང་ཨ་རིའི་ས་ཐོག་ཏུ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། སྐབས་དེའི་འགོ་ཁྲིད་རྣམ་གཉིས་བར་མཇལ་འཕྲད་སྐབས་ཨ་མི་རི་ཀའི་སྲིད་འཛིན་མཆོག་གིས། ཐུགས་ཐག་ཆོད་པོས་རྒྱ་ནག་དང་དམག་དོན་གྱི་འབྲེལ་ལམ་བསྐྱར་གསོ་གནང་རྒྱུ་ཡིན་ཞིང་དེ་ནི་ཨ་མི་རི་ཀའི་རྒྱལ་ཡོངས་བདེ་འཇགས་ཀྱི་ལས་དོན་ལ་ཁེ་ཕན་ཡོད་པར་ངོས་འཛིན་གནང་གི་འདུག་ཅེས་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས་སོ་ལི་ཝན་གྱིས་སི་བྷི་ཨེས་གསར་ལས་ཁང་གི་བཅར་འདྲིར་བཀའ་ལན་གནང་ཡོད་པ་རེད། རྩ་བའི་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་སྐོང་ཚོགས་གནང་བཞིན་པའི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཐོག་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་མཉམ་ཞུགས་ཀྱིས་ཕྱི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་སྲིད་འཛིན Biden མཆོག་དང་དངོས་སུ་མཇལ་མོལ་གནང་བའི་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་མ་ཟད། བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དང་སློབ་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་ཏེ་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་སྟེ་རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་སྲིད་འཛིན་པ་ཀྲན་མཆོག་གིས་འགྲོ་བ་མིའི་ཐོབ་ཐང་གི་སྐོར་ངེས་པར་དུ་གླེང་གནང་དགོས་སྐོར་འབོད་སྐུལ་ཤུགས་ཆེ་གནང་བཞིན་ཡོད་ཅིང་འདི་ཟླའི་ཚེས་བཅུ་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ན་གཞོན་ལས་འགུལ་བ་གསུམ་གྱིས་ཨེ་ཤེ་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཚོགས་ཡུལ་མོ་སི་ཀོན་སེན་ཊར་ཞེས་པའི་ཚོགས་ཁང་བྱང་ངོས་ཀྱི་སྟེང་ནས་སྲིད་དབང་སྒེར་གཅོད་པ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཁྱེད་དུས་ཚོད་རྫོགས་པ་རེད་བོད་ལ་རང་དབང་དགོས་ཞེས་འཁོད་པའི་རིང་ཚད་ཧྥི་ཊི་སུམ་ཅུ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་གནང་ཡོད་པ་དང། དེ་ནས་ཕྱི་ཚེས་བཅུ་གཅིག་ཉིན་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་དང་རྒྱལ་སའི་ས་གནས་གཞོན་ནུ་གཉིས་ཟུང་འབྲེལ་གྱི་ཐོག་ནས་ཨ་རིའི་རྒྱལ་སའི་ཁུལ་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་གནང་ཡོད་པ་རེད་ལ་དེ་བས་ཕྱི་ཚེས་བཅོ་ལྔ་ཉིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྒྱ་ནག་དམངས་གཙོ་དོན་གཉེར་བ་ཧོང་ཀོང་ཤར་ཏུར་ཀི་སི་ཐན་ཡུ་གུར་མི་རིགས།

བོད་མི་ཚོ་ས་གནས་དེར་གཞིས་སྤོས་གནང་བའི་རྗེས་བོད་མིའི་སྤྱི་ཚོགས་ནར་སོན་ཤུགས་ཆེ་བྱུང་ཡོད་པ་དང་ས་གནས་དེར་བོད་མི་ཁྱིམ་ཚང་བཞི་བཅུ་ལྷག་ཙམ་ཡོད་པ་ཚོས་སོ་སོའི་ཕ་མེས་ཀྱི་རིག་གཞུང་གསོན་པོར་གནས་རྒྱུར་འབད་བརྩོན་ལྷོད་མེད་གནང་བཞིན་ཡོད་ཅེས་ཝར་མོན་ཊི་བོད་རིགས་ཚོགས་པའི་ཚོགས་གཙོ་ཚེ་རིང་དབྱངས་སྐྱིད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས

གོ་རྟོགས་སྤེལ་ཡག་གི་ཆེད་དུ་གཅིག་བྱས། ཨང་འདི་ནང་བཞིན་ང་རང་ཚོའི་ཆོས་དང་རིག་གཞུང་མི་ཉམས་གོང་སྤེལ་ཞུ་ཡ་ཆེད་ཡིན་རུང། དཔེ་མང་པོ་ཕེབས་སོང་མི་ཕེབས་གཅིག་སྟོང་ལྔ་བརྒྱ་འདྲ་བོ་ཡོད་ས་རེད། ད་ལོ་དེ་ལ་ནི་ང་ནི་སི་ཏི་ནས་ཁ། བལ་ན་དགའ་ཕྱུག་རྒྱལ་གྱི་དམིགས་བསལ་ཆོག་མཆན་ཅིག་གནང་རེད་ཨ་ནི་ང་ཚོ་འདི་འདྲའི་བལ་ནོར་གྱི Main Street ལ་དེ་རིང་འདི་ཁྱེད་པྲ་དཔེ་ཡག་པོ་ཆགས་ཀྱི་འདུག་རོ། འདི་ནང་བཞིན་ང་རང་ཚོ་གི་ད་ལོ་དེ་ལ་ཨ་རིའི་གྲོས་ཚོགས་འཐུས་མི་ལ Becca Balint།

གཞོན་སྐྱེས་དེ་ཚོ་ཅིག་ཕོ་མོ་གཉིས་ཀ་གི་གྲངས་ཀ་འདྲ་མཉམ་འདྲ་བོ་ཅིག་ཅིག་མི། ཉི་ཤུ་ལྷག་ཅིག་དེ་འདྲས་ཅིག་མཉམ་ཞུགས་གནང་ཤག་ཁོང་རྣམ་པ་གི་ཡང་ཆེད་མངགས་དུས་ཚོད་བཏང་བྱས་ནས་ནི་སྤྱི་བཏང་གི་རྒྱ་གར་ནང་བོད་དོན་ཞུ་གཏུག་བྱེད་དགོས་ན་ད་ཅིག་འབྲེལ་བ་བྱེད་སྟངས་དང་སྲིད་དོན་པ་དེ་དེ་ཚོ་སྐད་ཆ་བཤད་སྟངས་དང་དེ་འདྲའི་གི་ཉམས་མྱོང་མང་པོ་ཅིག་གི་ནི་ད་རེས་འདི་ནས་བསགས་ཡ་ཡོད་པ་དང་ནི་ཅིག་བསམ་ཚུལ་བརྗེ་རེས་མང་པོ་ཅིག་བྱས་ཡོད་པ་སོང་ཙང་ནི་ཆེད་མངགས།

ཧ་ཅང་གི་ལོ་གཞོན་གཞོན་དང་ཨ་ནི་ཤེས་ཡོན་ཡང་ཡོད་རྒྱུ་དེང་དུས་ཀྱི་ཤེས་ཡོན་དང་སྐད་ཡིག་གི་ནུས་ཚད་དེ་དེ་ཚོ་དཔེ་ཡག་པོ་ཡོད་རྒྱུ་གི་ཡིན་ན་ཡང་ཡང་ལོ་གཞོན་གཞོན་ཡིན་ཙང་ཡང་ཉམས་མྱོང་གཞི་ནས་གསར་བ་བསགས་དགོས་ཡ་དེ་འདྲས་ཀྱི་རིགས་མང་པོ་ཅིག་འདུག་ད་ཕལ་ཆེ་བ་ཞིག་ནི་ས་གནས་མང་པོ་ཅིག་ནས་ཕེབས་ཡོད་པ་རེད་དེ་ནས་ལོ་གཞོན་གཞོན་ཡིན་ཙང་ཕལ་ཆེར་འདི་གི་སྒང་ནས་ཁོ་ཚོ་ལ་ད་ཅིག་ཟབ་སྦྱོང་ལབ་ན་འདྲ་ཚོགས་འདུ་བསྡམས་ན་གང་ལྟར་ཀྱང་ཚོགས་འདུ་དང་ཟབ་སྦྱོང་གཉིས་ཀ་གི་ངོ་བོ་གི་ཐོག་ནས་ད་ཁོ་ཚོ་ལ་ཉམས་མྱོང་མང་པོ་ཅིག་བསགས་ཡ་ཡོད་པ་དང་ནི་ཅིག་རྒྱུས་ལོན་མང་པོ་ཅིག་བྱེད་ཀྱི་ཡོད་པ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་ས་རེད།
ལགས་སོ། དེ་རིང་ཡང་སྐུ་མགྲོན་གཙོ་བོ་གཅིག་དེ་རྒྱ་གར་གྱི་གྲོས་ཚོགས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀི་ཤན་ཀ་པུར་མཆོག་འདིར། ཆེད་ཕེབས་གནང་འདུག་ཨ་ནི་ཁོ་རང་གིས་ཡང་ཅིག་རྒྱ་གར་གྱི་ནང་ལོགས་ཞུ་གཏུག་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་ཐོག་ལ་ཁོ་རང་གི་བཀའ་མོལ་ནང་སྙིང་བསྡུས་སུ་ག་རེ་གསུངས་ཡོད་ན།
ད་ག་རང་རེད་ད་ཁོ་རང་གི་ནི་སྤྱི་བཏང་གི་ནི་ད་ཅིག་རྒྱ་ནག་གི་གནས་སྟངས་དང་རྒྱ་གར་གི་གནས་སྟངས་དང་དེ་ག་ནང་བཞིན་གི་བོད་པ་གི་གནས་སྟངས་ད་དེ་འདྲའི་མང་པོ་ཅིག་གི་སྐོར་ལ་བཀའ་མོལ་རིང་པོ་གསུངས་སོང་ད་གང་ལྟར་སྙིང་པོ་འདྲ་བོ་དེ་ད་གང་ལྟར་ཀྱང་ནི་ད་ཅིག་རྒྱ་གར་དང་ནི་ཅིག་བོད་དོན་རྒྱབ་སྐྱོར་འཚོལ་ཡ་དེ་བོད་པ་དེ་ཚོ་གལ་ཆེན་པོ་ཡིན་པ་ད་ཡང་རྒྱ་ནག་གི་ཐོག་ལ་ཡང་དེང་སང་ལྟ་སྟངས་མང་པོ་ཅིག་ཅིག་འགྱུར་བ་འགྲོ་གི་ཡོད་པ་ད་དེ་འདྲའི་གི།

ཉི་མ་གསུམ་གི་རིང་ལ་ད་ཁོ་རང་ཚོ་ཟབ་སྦྱོང་དང་ཨ་ནི་ཅིག་ད་བརྗོད་དོན་ཅིག་ནི་དེ་འདྲའི་མང་པོ་ཅིག་གོ་སྒྲིག་གནང་ཡོད་པ་རེད་པ་ཨ་ནི་ཅིག་ཕར་ཚུར་བསམ་ཚུལ་བཤད་རེས་དང་དེ་འདྲའི་མང་པོ་ཅིག་ཡོད་འདུག་གཙོ་ཆེ་ཤོས་དེ་ད་ཁོ་རང་ཚོ་གི་ད་ཟབ་སྦྱོང་གི་ངོ་བོ་གི་ཐོག་ནས་ཉམས་མྱོང་སྤེལ་རེས་དང་གོ་རྟོགས་སྤེལ་རེས་དང་ཨ་ནི་བསམ་ཚུལ་བརྗེ་རེས་བྱས་ཡ་དང་གཙོ་བོ་ཕལ་ཆེར་དེ་འདྲའི་ཅིག་གི་དམིགས་པ་འདྲ་བོ་རེད་ཤག་ལགས་སོ་ལོ་བྷེ་ལགས་ཨ་ནི་ང་ཚོར་ས་གནས་ནས་བཀའ་མོལ་གནང་པ་ཐུགས་རྗེ་ཆེ། ཨོ་ལགས་སོ་ཡེ་བཀྲ་ལགས། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། བོད་བརྒྱུད་ནང་བསྟན་གྱི་ནང་བར་དོ་ཞེས་པའི་ཐ་སྙད་དེ་ནི་འཆི་བ་ནས་སྐྱེ་བ་མ་ལེན་པའི་བར་མཚམས་ཀྱི་དུས་སྐབས་དེར་ངོས་འཛིན་བྱས་ཡོད་སྟབས་འཆི་ལ་ཉེ་བའི་ཉམས་མྱོང་ལ་ཞིབ་འཇུག་གནང་མཁན་གྱི་ཚན་རིག་པ་ཚོས་བར་དོའི་རྣམ་བཞག་ལ་ཐུགས་སྣང་གནང་བཞིན་ཡོད་ཅིང་དེ་ཡང་བར་དོའི་བརྒྱུད་རིམ་ནང་ཡང་སྙིང་གནས་ཚུལ་གང་འདྲ་ཞིག་ཡོང་གི་ཡོད་མེད་ཐད་ཞིབ་འཇུག་གནང་བཞིན་ཡོད་པ་སོགས་ཀྱི་སྐོར་སྒྲོལ་མ་བླ་མ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་གནང་གི་རེད།

ཚན་རིག་དང་ནང་པའི་ལྟ་གྲུབ་ཐོག་ཉམས་ཞིབ་གནང་མཁན་སེར་བྱེས་མཁས་སྙན་གྲྭ་ཚང་གི་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་བ་ལ། བར་དོའི་ཐད་དེང་སང་ཚན་རིག་ཉམས་ཞིབ་པ་ཚོས་དམིགས་བསལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པའི་བརྗོད་གཞི་ཞིག་ཆགས་བསྡད་ཡོད་པ་དང། དེ་ཡང་བར་སྐབས་འཆི་བ་ནས་སླར་གསོན་པའི་ཉམས་མྱོང་བྱུང་མཁན་གྱི་གནས་ཚུལ་ཇེ་མང་འགྲོ་བའི་རྐྱེན་གྱིས་རེད་འདུག། སྐྱེ་བ་ཞིག་ལ་འཆི་དུས་ཤིག་ཀྱང་ཡོད་པས་ནང་ཆོས་ཀྱི་ནང་མི་ལུས་རིན་ཆེན་ནི་སྐྱེ་བ་གཞན་ལས་ལྷག་པ་ཞིག་ཡིན་པའི་རྒྱུ་མཚན་གསུངས་པ་ཡང་ཚེ་ཕྱི་མར་ཁམས་གང་དུ་སྐྱེ་བ་དང་ལུས་རྟེན་བཟང་ངན་གང་ཞིག་ལེན་མིན་ནི་མི་ལུས་རིན་ཆེན་འདིའི་ཐོག་ནས་དགེ་བ་སྒྲུབ་པ་དང་ལས་བཟང་པོ་བསགས་ཐུབ་མིན་ལ་བརྟེན་ཡོད་པའི་ཆ་ནས་རེད་འདུག། ནང་ཆོས་ཀྱི་ལྟ་གྲུབ་ལྟར་ན་འཆི་བའི་སྐབས་སུ་དགེ་བའི་སེམས་ཀྱི་སྒོ་ནས་འཆི་དགོས་པ་ནི་གལ་ཆེན་པོར་ངོས་འཛིན་བྱེད་ཀྱི་ཡོད་ཅིང་དེ་ཡང་ནམ་རྒྱུན་དགེ་བའི་བསམ་བློ་འཁྱེར་མཁན་ཞིག་ཡིན་ན་འཆི་བའི་ཉེ་སྐབས་སུ་བླ་མ་ལ་དམིགས་པའི་དད་པ་དང་བྱང་ཆུབ་སེམས་ལ་དམིགས་པའི་དད་པ་སོགས་ཀྱིས་དགེ་བའི་བསམ་བློ་འཁོར་རྒྱུ་ལས་སླ་པོ་ཞིག་ཆགས་ཀྱི་ཡོད་པ་རེད་འདུག་དུས་རྟག་ཏུ་མི་དགེ་བའི་ལས་ལ་འཇུག་མཁན་ཞིག་འཆི་ལ་ཉེ་སྐབས་སུ་དགེ་བའི་བསམ་བློ་ཞིག་སྒོམ་བསམས་ཀྱང་སྒོམ་མི་ཐུབ་པའི་སྟེང་འཇིགས་སྣང་དང་དངངས་སྐྲག་གིས་སྐྱེ་བ་ཕྱི་མར་དམྱལ་བ་དང་ཡི་དྭགས་སུ་སྐྱེ་བའི་བཤད་སྲོལ་ཀྱང་ཡོད་པ་རེད། དེར་བརྟེན་དགེ་བའི་སེམས་ཀྱིས་བཟུང་བའི་སྒོ་ནས་འཆི་བའམ། མི་དགེ་བའི་སེམས་བཟུང་བའི་སྒོ་ནས་འཆི་བའི་རྐྱེན་དེ་དག་ནི་དུས་ཀུན་གྱི་དགེ་སྡིག་གི་གོམས་གཤིས་འཁྱེར་ཚུལ་ལ་རག་ལས་ཡོད་པ་དང་དེའི་ཕྱིར་རྒྱུན་དུ་དགེ་བའི་གོམས་གཤིས་བསྟེན་དགོས་པ་ནན་ཏན་གསུངས་པའི་རྒྱུ་མཚན་དེ་ཡིན་པ་རེད། ལྷག་པར་དུ་ནང་པའི་གཞུང་ནང་འཆི་བའི་ཚེ་རྣམ་ཤེས་ལུས་ཕུང་དང་བྲལ་བ་ན་བར་དོ་གྲུབ་སྟེ་འཆི་བའི་སྐད་ཅིག་མཐའ་མ་འགག་པ་དང་དུས་མཉམ་དུ་སྲང་མདའི་མཐོ་དམན་བཞིན་དུ་སྐྱེ་བ་ཕྱི་མའི་གཟུགས་དབྱིབས་ལ་གཞིར་བཟུང་བའི་བར་དོའི་ལུས་ཤིག་གྲུབ་པ་ཡིན་པ་གསུང་གི་ཡོད་པ་རེད། བར་དོའི་གྲུབ་མཐའ་འདི་ཡང་ནུབ་ཕྱོགས་ཚན་རིག་པ་ཚོས་དོ་སྣང་ཆེན་པོ་བྱེད་བཞིན་པའི་བརྗོད་གཞི་ཞིག་ཀྱང་ཆགས་ཡོད་འདུག་དེ་ཡང ICU ཞེས་པའི་ནད་གཞི་དྲག་པོ་ཕོག་པའི་ནད་པ་ཚོར་ལྟ་སྐྱོང་བྱེད་མཁན་གྱི་སྡེ་ཁག་གི་སྨན་པ་ཚོས་ནད་པ་འགའ་ཞིག EEG ཟེར་བའི་ཀླད་པའི་ནང་གི་འགུལ་སྐྱོད་འགག་ཟིན་པའི་རྗེས་སུའང་འཆི་བ་ནས་སླར་ལྡོག་པ་ལྟ་བུ་སླར་དབུགས་གསོས་ནས་གསོན་པོ་བྱུང་བ་དང་ཀླད་པའི་འགུལ་སྐྱོད་འགགས་ཟིན་མཚམས་ཀྱི་འཆི་བའི་གནས་སྐབས་ཀྱི་ཉམས་མྱོང་བྱུང་ཡོད་པའི་སྐོར་གྱི་གནས་ཚུལ་མང་པོ་ཞིག་མཐོང་ཡོད་པར་བརྟེན་ཚན་རིག་པ་འགའ་ཞིག་གིས་འདིའི་ཐོག་ཉམས་ཞིབ་ལོ་མང་བྱས་ཏེ་འཆི་བའི་རྗེས་ལུས་ཕུང་དང་རྣམ་ཤེས་ལོགས་སུ་ཐ་དད་དུ་གྲུབ་ཡོད་པར་ཡིད་ཆེས་བྱེད་བཞིན་ཡོད་པར་ཨ་རིར་རྟེན་གཞི་བྱས་པའི Death Experience Research Foundation ཞེས་འཆི་བ་ཉེ་བའི་ཉམས་མྱོང་ཚོགས་པའི་འགན་འཛིན Doctor Jeffrey Long ལགས་ཀྱིས་དཔྱད་རྩོམ་ཞིག་གི་ནང་བཀོད་འདུག་ཁོང་ནི་འབྲས་ནད་ཀྱི་སྨན་པ་ཞིག་ཡིན་པ་དང་འཆི་བ་ཉེ་བའི་ཉམས་མྱོང་ལ་ལོ་ངོ་ཉི་ཤུ་རྩ་ལྔ་ལྷག་གོང་ཐོག་མར་དོ་སྣང་བྱུང་སྟེ་དེར་དམིགས་སུ་བཀར་ནས་ཞིབ་འཇུག་བྱེད་རྒྱུ་འགོ་བཙུགས་པ་ཞིག་ཡིན་འདུག་ཁོང་གིས་འཆི་བ་ཉེ་བའི་ཉམས་མྱོང་བྱུང་མཁན་མི་གྲངས་ལྔ་སྟོང་ལྷག་ཙམ་ལ་ཞིབ་འཇུག་བྱས་འདུག་ཅིང་མི་དེ་དག་ཡོངས་རྫོགས་ལ་གཅིག་མཚུངས་ཀྱི་ཉམས་མྱོང་མེད་ཀྱང་འདྲ་བའི་རྣམ་པ་མང་པོ་ཡོད་པ་གསུངས་འདུག་དཔེར་ན་འགའ་ཞིག་གི་ཉམས་མྱོང་ལ་ཡུལ་ཁམས་གཞན་དུ་སྐྱེ་བ་དང་རྣམ་ཤེས་ལུས་ཕུང་ནས་བྲལ་བ་མཐོང་བ། ཡང་ཕུག་ལམ་ཞིག་བརྒྱུད་ནས་འོད་ཟེར་འཕྲོ་བ་མཐོང་བ། དེ་ནས་གཉེན་ཉེ་འཆི་ཟིན་པ་རྣམས་དང་ཐུག་འཕྲད་བྱུང་བ། འཆི་ནས་སླར་གསོན་པོར་བྱུང་བའི་གནས་ཚུལ་སོགས་ཟིན་ཐོའི་ནང་བཀོད་ཡོད་འདུག་ཁོང་གི་ཞིབ་འཇུག་གི་གྲུབ་དོན་ཐག་གཅོད་བྱུང་བ་ནི་འཆི་བའི་རྗེས་སུ་ཚེ་རྫོགས་པ་མིན་པ་སོགས་ནི་ཕྱིའི་གཟུགས་ཅན་དངོས་པོའི་གནས་ལུགས་ཀྱི་ཚན་རིག་ཐོག་ནས་འགྲེལ་བཤད་བརྒྱབ་མི་ཐུབ་པ་ཞིག་ཡིན་པ་གསལ་པོར་གསུངས་འདུག། ཁོང་དང་འདྲ་བའི་ཚན་རིག་ཉམས་ཞིབ་པ་མང་པོ་ཞིག་གིས་འཆི་བའི་རྗེས་སུ་གང་ཞིག་འབྱུང་གི་ཡོད་མེད་ཐད་ལ་ལན་འཚོལ་གྱི་ཡོད་པ་དང་བརྗོད་གཞི་འདི་ཡང་ཚན་རིག་པ་ཚོགས་ཆེན་སྐབས་སུའང་ཡང་ཡང་ཡོང་གི་ཡོད་པ་ཞིག་ཡིན་འདུག་རྒན་བེ་རི་བསོད་ནམས་ལགས་ཀྱིས་ཀྱང་ཉེ་ཆར་ཚན་རིག་པ་ཚོས་ནང་པའི་ལྟ་གྲུབ་ཀྱི་བར་དོའི་བརྗོད་གཞིའི་ཐད་དོ་སྣང་ཆེན་པོ་བྱུང་གི་ཡོད་པ་དང་དེ་ཡང་ནུབ་ཕྱོགས་ནས་འཆི་བ་ཉེ་བའི་ཉམས་མྱོང་གི་གནས་ཚུལ་ཇེ་མང་ཞིག་བྱུང་གི་ཡོད་པའི་རྐྱེན་གྱིས་རེད་འདུག་ཅེས་གསུངས་བྱུང། ད་ཉེ་ཆར་ང་ཚོས་དེ་ལ་ཡང་སྤོ་བོ་བྱེད་ལ་ཡོད་པོ་བོ་དེ

འདི་ག་རེ་མཚོན་གྱི་ཡོད་རེད་ཟེར་ན་ཁོང་ཚོ་ནང་པ་མ་རེད་དེ། བར་དོ་ནས་ག་ས་ང་ཚོ་དེ་འདྲའི་གཅིག་བདེན་འཛིན་འགྲོ་ས་ཞིག་ཡོད་ས་རེད། ད་དེ་ཡིན་ནས་ག་ས་ང་ཡིན་ན་ང་རང་ང་རང་གིས་གཅིག་བྱེད་དགོས་ཀྱི་རོགས་བསམ་པ་ཅིག་འཚོ་དེ་ཡོད། བོད་པའི་ལུགས་སྲོལ་ལ་འཆི་བའི་རྗེས་སུ་ཞག་བཞི་བཅུ་ཞེ་དགུ་རིང་མཆོད་འབུལ་དང་གསོལ་འདེབས་སྨོན་ལམ་གྱིས་མཚོན་ཆོས་ཕྱོགས་ཀྱི་བྱེད་སྒོ་ཅི་ནུས་ཤིག་སྒྲུབ་བཞིན་པ་དེ་ཤི་ཟིན་པའི་རྣམ་ཤེས་ཀྱི་སྐྱེ་བ་གསར་པ་མ་ཐོབ་སྔོན་གྱི་འགྲུལ་བཞུད་དེ་བཟང་པོ་ཞིག་ཡོང་བའི་ཆེད་ཡིན་པ་རེད་འདུག་བདུན་ཕྲག་བདུན་གྱི་རིང་ཞག་ཞེ་དགུ་འདས་པ་དང་བདུན་ཕྲག་རེའི་ནང་དགེ་འདུན་པ་རྣམས་ཁྱིམ་དུ་གདན་ཞུས་ཀྱིས་སྨོན་ལམ་གསུང་འདོན་གནང་བ་དེ་ནི་བོད་བརྒྱུད་ནང་པའི་ལུགས་སྲོལ་ཞིག་ཡིན་ཞིང་ཉིན་གྲངས་བཞི་བཅུ་ཞེ་དགུ་དེ་ཡང་བར་དོའི་ཚེ་ཚད་ལ་གཞིགས་པ་ཞིག་ཡིན་འདུག་བར་དོ་དེ་ཡང་ཞག་དྲུག་རེའི་མཚམས་སུ་འཆི་ནས་སྐྱེ་བ་གསར་པ་བླངས་པའི་རྐྱེན་ཞིག་དང་མ་འཕྲད་ཚེ་སླར་ཡང་བར་དོའི་ལུས་གསར་པ་འགྲུབ་ཀྱི་ཡོད་པར་ཡིད་ཆེས་བྱེད་བཞིན་ཡོད་པ་རེད། ཤི་ནས་སྐྱེ་བ་མ་བླངས་ཀྱི་བར་དུ་བྱུང་བའི་བརྒྱུད་རིམ་འདི་ཡང་ཆོས་ལུགས་པ་ཀུན་གྱིས་དོ་སྣང་ཆེན་པོ་བྱེད་པ་ཞིག་ཡིན་འདུག་གནའ་བོའི་ཨི་ཇིབ་ཀྱི་ཆོས་ལུགས་ལ་མཚོན་ན་ཁོང་ཚོ་ཚེ་ལས་འདས་རྗེས་མུ་མཐུད་ནས་བསམ་པའི་ལུས་ཕུང་དེ་འཆི་རྗེས་སུ་ད་དུང་གནས་ཡོད་པར་ཡིད་ཆེས་བྱེད་ཀྱི་ཡོད་འདུག་འོན་ཀྱང་སྐྱེ་བ་ཕྱི་མར་ཞུགས་པར་གཏན་འཁེལ་མེད་པ་ཞིག་ཡིན་པ་དང་ཁ་ཞེས་པའི་རྣམ་ཤེས་དེ་བེམ་རོ་དང་གྱེས་ཏེ་བར་དོའི་ཁམས་སུ་འགྲོ་ཞིང་གཤིན་རྗེ་དང་བར་དོའི་ཁྲིམས་དཔོན་རྣམས་ཀྱིས་དྲི་བར་ལན་འདེབས་བྱ་དགོས་པ་དང་དྲི་བ་ལ་ལན་གང་འདྲ་བརྒྱབ་དགོས་མིན་མན་ངག་གི་ཡིག་ཆ་ཡོད་སྟབས་དེ་དག་ལ་བརྟེན་ན་ཡ་ང་བའི་བར་དོའི་འཇིགས་པ་ནས་ཐར་ཐུབ་པའི་ཡིད་ཆེས་ཡོད་པ་ཞིག་རེད་འདུག་ཡེ་ཤུའི་ཆོས་ལུགས་པ་ཚོར་ནང་ཆོས་ལྟ་བུའི་བར་དོ་ཡོད་པར་ཤོད་ཀྱི་མེད་ཀྱང་ཁོང་ཚོ་ཤི་བའི་རྗེས་སུ་དད་ལྡན་པའི་རྣམ་ཤེས་རྣམས་གནས་སྐབས་སུ་བར་མའི་ལྷ་ཡུལ་ལ་གནས་པ་དང་ལས་བཟང་ངན་དབྱེ་འབྱེད་བྱེད་པོ་དཀོན་མཆོག་གི་མདུན་དུ་སླེབས་ནས་འདས་པའི་མི་ཚེའི་ནང་བྱ་བ་དང་ལས་གང་འདྲ་ཞིག་བསགས་ཡོད་མེད་ཐད་ལ་རྩིས་བརྒྱབ་དགོས་པ་དང་དེར་གཞིགས་པའི་ལྷ་ཡུལ་དང་དམྱལ་ཁམས་གང་དུ་སྐྱེ་མིན་ཐག་གཅོད་བྱེད་ཀྱི་ཡོད་པ་རེད། དེ་བཞིན་དད་པ་མེད་པའི་རྣམ་ཤེས་རྣམས་གནས་སྐབས་ལ་དམྱལ་ཁམས་སུ་གནས་ནས་རང་ཉིད་ཀྱི་ལས་དབང་མེ་ཡི་མཚེའུ་ཡང་ན་ལྷ་ཡུལ་གསར་པའི་ནང་དུ་གནས་མིན་རེ་སྒུག་བྱེད་པའི་ཡིད་ཆེས་བྱེད་ཀྱི་ཡོད་པ་རེད། དེའི་དུས་ཡུན་དེ་ཡང་བར་དོ་དང་ཆ་ཙམ་མཚུངས་པའི་རྣམ་གཞག་ཅིག་རེད་འདུག་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ཀྱིས་བར་དོའི་གྲུབ་མཐའ་ནི་མི་སྒེར་གྱིས་ལས་གང་འདྲ་ཞིག་བསགས་ཡོད་མེད་ལ་རག་ལས་ཡོད་པ་ངོས་འཛིན་གནང་གི་འདུག།
གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་འདི་ཚོའི་སྐབས་ནས་གང་ཟག་ལ་མ་རྟོན་པ་བྱས་ཆོས་ལ་རྟོན། ཆོས་ཟེར་ཡ་དེ་ཡང་གཙོ་བོ་བརྟག་དཔྱད་བྱས་ནས་ཡིན་ལུགས་རིགས་པས་འཐད་པའི་ངེས་དོན་གྱི་ཕུགས་ཀྱི་དོན་རང་ལ་རྟོན་དགོས་ཀྱི་རེད་མ་གཏོགས་ཏག་ཏག་མ་ཡིན་གྱི་དྲང་དོན་དེ་འདྲ་ལ་རྟོན་ཉན་གྱི་མ་རེད་ཟེར་བྱས་ནས། སངས་རྒྱས་བཅོམ་ལྡན་འདས་རང་གིས་བཀའ་གནང་བཞག་ཡོད་པ་ཡིན་ད་དེ་ང་ཚོས་སུས་ཅི་ལ

ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་དང་རྒྱ་ནག་འགོ་ཁྲིད་ཞི་ཅིན་ཕིང་གཉིས་བར་ཟླ་བ་འདིའི་ནང་མཇལ་འཕྲད་གནང་རྒྱུ་ཡིན་པའི་ཐད་འབྲེལ་ཡོད་གཞུང་འབྲེལ་མི་སྣས་འགྲེལ་བརྗོད་གནང་ཡོད་ཅིང་དེ་ནི་རྒྱལ་ཁབ་གཉིས་ཀྱི་འགོ་ཁྲིད་གཉིས་ཀྱིས་རྒྱལ་སྤྱིའི་ནང་དཀའ་རྙོག་གནད་དོན་མང་དག་ཞིག་འཕྲད་བཞིན་ཡོད་པའི་སྐབས་དེར་འགོ་ཁྲིད་ཀྱི་རྣམ་དཔྱོད་ཇི་ལྟར་བཏོན་ཡོད་མིན་ཐད། དོ་སྣང་ཆེན་པོ་བྱེད་གཞིར་གྱུར་ཡོད་པ་རེད། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ཆབ་སྲིད་ཀྱི་གཡོ་འགུལ་ཁག་གི་ཐད། བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་དཔྱད་ཞིབ་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང། ད་ལྟ་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན། དང་དེ་ག་ནང་བཞིན་གཅིག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་རིང་མིན་ད་ཉི་མ་ཁ་ཤས་ནང་ལོགས་ལ་ཨ་མི་རི་ཀའི་མངའ་སྡེ California ནང་ཆགས་པའི་གྲོང་ཁྱེར San Francisco ནང་གཅིག་མཇལ་འཕྲད་རེད་དེ་ག་ནང་བཞིན་གྱི APEC ཞེས་པའི་ད་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་འཕྲོས་ཤིག་ལ་སྲིད་འཛིན་གཉིས་ཐུག་བྱས་དེ་འདྲ་ད་མཇལ་འཕྲད་དང་བཀའ་མོལ།

ཨ་མི་རི་ཀའི་ནང་ལོགས་ལ་ཕེབས་པ་འདིས་སྤྱིར་བཏང་ནས་ཡང་སེ་ཅིག་གི་གནས་ཚུལ་མིན་པ་དང་ད་ལྟ་ད་སྲིད་འཛིན་བྷའི་ཏེན་དང་ཞི་ཅིན་ཕིང་གཉིས་ཀྱི་ད་རེས་ཀྱི་འཇོན་མོལ་འདི་ད་ཅིག་གང་ལྟར་བྱུང་བའི་རྗེས་ལ་ད་ད་རེས་ཀྱི་སྲིད་འཛིན་གཉིས་ཀྱི་འཇོན་མོལ་འདི་འདས་པའི་ལོ་གསུམ་ནང་ལོགས་ལ་ཐེངས་མ་གཉིས་པ་མ་གཞི་ཆགས་ཀྱི་མེད་དུས་རང་བཞིན་གྱིས་ད་རྒྱལ་སྤྱི་ཁྱོན་ཡོངས་རེད་ལྷག་པར་དུ་གནད་དོན་མྱུལ་ཞིབ་པ་དང་ཉམས་ཞིབ་པ་མང་པོ་གཅིག་གིས་ད་རེས་སྲིད་འཛིན་གཉིས་བར་ལ་ད་ཅིག་བཀའ་མོལ་འདི་དངོས་གནས་ཀྱི་ཕྱི་གསལ་ནང་གསལ་དང་འབྲེལ་བྱས་གནས་ཚུལ་ཡོང་གི་ཡོད་མེད་དང་ལྷག་པར་དུ་ད་ད་ཅིག་བོད་མི་གཙོ་བོར་གྱུར་པའི་ད་རྒྱ་རིགས་རེད་དེ་ག་ནང་བཞིན་ཅིག་གྲངས་ཉུང་མི་རིགས་མང་པོ་ཅིག་རྒྱ་ནག་གཞུང་གི་བཙན་གནོན་འོག་ལ་ཡོད་དུས་ཅིག་སྲིད་འཛིན Biden གྱིས་ཡང

ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་གི་དཔལ་འབྱོར་ཚོང་ལས་མཉམ་མཐུན་གྱི་ཚོགས་འདུ་འདིའི་ཐོག་ལ་ཡ་བཀའ་མོལ་ག་རེ་གནང་གི་རེད་ཟེར་ཡག་སྤྱིར་བཏང་ཚོགས་འདུ་འདི་ཁོ་གནད་འགག་ཆེན་པོ་ཅིག་རེད་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་ད་ཚོགས་མི་དང་ད་དབུ་ཁྲིད་མང་པོ་ཅིག་དེར་འབྱོར་གི་ཡོད་རེད་ཨ་མི་རི་ཀའི California San Francisco གྲོང་ཁྱེར་འདི་ནང་ལ་ཡ་འབྱོར་གི་ཡོད་རེད།

དུས་ཚོད་འདི་སྐབས་ལ་ཡ། Biden དང Xi Jinping གྱི་མཇལ་འཕྲད་འདི་ཞེ་པོ་ཅིག་གནད་འགག་ཆེན་པོ་ཅིག་དང་དོ་སྣང་བྱེད་སའི་གནས་ཚུལ་གཙོ་བོ་ཅིག་ཆགས་ཀྱི་རེད། ད་མདོར་བསྡུས་པ་ཡིན་ན་ད་རེས་ལྷན་ཚོགས་འདི་ལས་ཁོང་གཉིས་ཀྱི་མཇལ་འཕྲད་འདི་ཅིག་དོ་སྣང་བྱེད་ཡ་དང་འཛམ་བུ་གླིང་གི་བལྟས་བསྡད་ཡ་བཟོ་འདྲ་ཅིག་དེ་འདྲས་ཅིག་ཆགས་ཀྱི་རེད་ཟེར་བྱས་ཚོད་དཔག་གནང་གི་འདུག་ད་ལྟ་འདི་ནང་ལ་གཙོ་བོ་དེ་ད་རེས་ཅིག་ཚང་མ་ལོག་གི་དོ་སྣང་བྱེད་ཡ་གི་རྒྱུ་མཚན་དེ་ག་པར་ཐུག་ཡོད་རེད་ཟེར་ཡ་དེ་ང་ཚོ་དཔྱད་པ་བྱེད་དགོས་ཡ་གལ་ཆེན་པོ་རེད་ཤག་ད་ད་མ་གཞི་སྔ་ལོ། ད་ལྟ་སྦ་ལི་ལ་ཡ། Indonesia། སྦ་ལི་ལ་ཡ་ཚོགས་འདུ་དེའི་ཐོག་ལ། Biden དང Xi Jinping གི་མཇལ་མོལ་ཞིག་བྱུང་ཡོད་རེད། དེའི་རྗེས་ལ་ཡ་ད་སྲིད་འཛིན་རྣམ་གཉིས་ཀྱི་མཇལ་མོལ་དེ་ཡང་སེ་ཡོང་གི་ཡོད་མ་རེད། སྔ་ལོ། ད་ལོ་རྒྱ་གར་གྱི་ད་ལྟ་གྲོང་ཁྱེར་རྒྱལ་ས་ལྡི་ལི་ལ་ཡ། སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུ་ཚོགས་པའི་སྐབས་ལ་ཡིན་ན་ཡང Biden ཕེབས་ཡོད་རེད་དེ Xi Jinping། ཁོ་རང། དེ་ཚོགས་བཅར་ཞུས་ཡོད་མ་རེད་བྱས་དུས་ཙམ་པ། དེ་དུས་ཙམ་པ་མཇལ་མོལ་བྱུང་ཡོད་མ་རེད་གཅིག་དེ་རེད་གཉིས་ནས་ད་ད་རེས་ཀྱི་གནས་ཚུལ་འདི། སྔོན་ལ་ཡ། ཕྱོགས་མང་པོ་ཅིག་ནས་ད། ཆབ་སྲིད་རེད་ཕྱི་འབྲེལ་སྲིད་ཇུས་ཀྱི་ཐོག་ནས། ལག་པ་བརྐྱངས་སྟངས་འབྲེལ་བ་འབྲེལ་བ་འགོ་བཙུགས་སྟངས་ཀྱི་ཐོག་ལ་ཡ་བསམ་བློ་བཏང་བའི་གནས་ཚུལ་མང་པོ་བྱུང་བ་རེད་ད་ལོ། ཕྱི་ཟླ་གཉིས་པའི་ནང་ལོགས་ལ་ཨ་མི་རི་ཀའི་ངོས་ནས་ཕར་འབྲེལ་བ་བྱེད་ཡག་གི་དུས་ཚོད་ཅིག་སྐབས་ལ་ཕྱི་སྲིད་དྲུང་ཆེ་ཕར་ཕེབས་ཡག་གི་དུས་ཚོད་ཅིག་གཏན་འཁེལ་བྱུང་བསྡད་པའི་སྐབས་ཅིག་ལ་ཡ་རྒྱ་ནག་གི་ལྒང་ཕུག་འདི་ཨ་མི་རི་ཀའི་ས་ཐོག་ལ་ཡ་འབྱོར་བའི་གནས་ཚུལ་འདི་བྱུང་ཡོད་དེ་དང་བསྟུན་ནས་ད་ཡང་འབྲེལ་བ་འདི་སྡུག་རུ་ཕྱིན་ཡང་དོགས་པའི་གི་གནས་སུ་ཡ་ལྷུང་བའི་བཟོ་འདྲ་དེ་འདྲས་ཅིག་ཆགས་བསྡད་ཡོད་བྱས་དུས་ཙམ་པ། རྒྱ་ནག་དང་ཨ་རི་གི་འབྲེལ་བ་འདི་ཚུར་སྲ་བརྟན་ཚུགས་ཡག་ལ་ཡ་འདི་དོ་སྣང་བྱེད་དགོས་པའི་རྒྱུ་མཚན་ག་རེ་ལབ་ན་འདི་གིས་འཛམ་བུ་གླིང་སྤྱི་ཡོངས་ཀྱི་དཔལ་འབྱོར་གྱི་གནས་བབ་ལ་ཡ་ཞེ་པོ་ཅིག་གི་སྐྱོན་ཆ་ཡོང་དུས་སྐྱོན་ཆ་ཆེན་པོ་ཡོང་ཡག་དང་ཕན་ཐོགས་པས་ན་ཚང་མ་ལོག་ལ་ཁེ་ཕན་མཉམ་དུ་ཡོང་ཡག་གི་གནས་ཚུལ་ཞིག་ཆགས་འགྲོ་གི་ཡོད་དུས་ཚང་མ་ལོག་གི་དོ་སྣང་བྱེད་ཡག་ཅིག་ཆགས་འགྲོ་གི་ཡོད་རེད་ད་དེ་ནས་ཨ་མི་རི་ཀས་ད་འབྲེལ་བ་དེ་སུས་ཤུགས་རྒྱབ་བྱས་བཙུགས་གི་ཡོད་བཙུགས་ཐབས་བྱེད་ཀྱི་ཡོད་ཟེར་ཡག་འདི་ང་ཚོ་དོ་སྣང་བྱེད་དགོས་ཡག་གཅིག་རེད་ཤག་ད་དེ། ཨ་མི་རི་ཀའི་ངོས་ནས་ད་ལྟ་ནོར་སྲིད་བློན་ཆེན་ད་ལྟ་ཅིག་བདེ་སྲུང་གི་བློན་ཆེན་མཚོན་པའི་མི་སྣ་མང་པོ་ཞེ་པོ་ཅིག་རྒྱ་ནག་ལ་ཕར་བཏང་གནང་ཡོད་དེ་རྒྱ་ནག་ཕྱོགས་ནས་ཚུར་ཨ་ནི་ཕྱི་འབྲེལ་གྱི་འབྲེལ་བ་དེ་བསྐྱར་མཐུད་བྱེད་ཡག་ཆེད་དུ་ཝང་དབྱི་དེ་ཚུར་སླེབས་པ་རེད་དེ་ཙམ་མ་གཏོགས་ཅིག་གཞན་པ་དཔོན་རིགས་ཆེ་ཁག་དེར་དེ་འབྱོར་བ་ད་ད་རེས་ཞི་ཅིང་ཕིང་དེ་ཆེ་ཤོས་ཅིག་ཆགས་འགྲོ་གི་ཡོད་ཙང་ཚང་མ་ལོག་གི་དོ་སྣང་བྱེད་ཡག་ཅིག་ཆགས་འགྲོ་གི་ཡོད་རེད་ད་ད་ལྟ་འདི་གསུང་གི་འདུག་གནད་དོན་དབྱེ་ཞིབ་པ་མང་པོ་གཅིག་གིས་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ནས་དོན་འབྲས་སོན་པ་ཅིག་ཡོང་གི་རེད་པས་ཕྱོགས་གཉིས་ཀྱི་འབྲེལ་བ་འདི་ཁ་ཙམ་ཚིག་ཙམ་གྱི་ཕྱིའི་སྣང་ཚུལ་ལ་ཡ་འབྲེལ་བ་ཞིག་ཚུགས་སོང་ཟེར་ཡ་ཅིག་མ་གཏོགས་ཡག་པོ་ཡོང་གི་རེད་པས་ཟེར་ཡ་འདི་ལ་ཡ་དཔྱད་པ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོང་གི་འདུག་མང་པོ་གཅིག་གིས་འདི། ད་རེས་ཀྱི་འབྲེལ་བ་འདི། རྒྱལ་ཁབ་ཉི་ཤུ་རྩ་གཅིག་གི་དཔལ་འབྱོར་དང་འབྲེལ་བའི་ཐོག་ནས་བཀའ་མོལ་གནང་གི་ཡོད་རེད་འཛམ་བུ་གླིང་གི་ཚོང་ལས་དཔལ་འབྱོར་གྱི་བརྒྱ་ཆ་དྲུག་ཅུ་བརྒལ་བའི་གི་ཨ་ནི་གནས་བབ་ཡོད་པའི་ད་རྒྱལ་ཁབ་འདི་གྲས་འདི་གི་ད་ཐག་གཅོད་ཆེན་པོ་རོབ་ཅིག་པ་གས་མང་པོ་ཞིག་ཡོང་སྡོད་ཀྱི་ཡོད་དུས། དེ་ལ་ཡང་ཚོང་འབྲེལ་གྱི་ཐོག་ནས་ལས་དོན་མང་པོ་ཞིག་བྱེད་ཀྱི་རེད་རྒྱལ་ཁབ་ཕན་ཚུན་ཕར་ཚུར་བྱེད་མོད་ན་ཡང་གནས་ཚུལ་མང་པོ་ཞིག་ཡོང་གི་རེད་དེ། ཡིན་ནས་རྒྱ་ནག་དང་ཨ་རིའི་གི་གནད་དོན་ཆེ་ཁག་ཐོག་ལ་ཡང་ཞེ་པོ་ཞེ་པོ་འགྱུར་བ་འགྲོ་གི་མ་རེད་དེ།

ད་ད་རེས་ཀྱི་སྲིད་འཛིན་གཉིས་ཨ་མི་རི་ཀའི་གི་གྲོང་ཁྱེར San Francisco ན་མཇལ་འཕྲད་བྱས། དེའི་ད་ལྟ་སྤྱི་ཟླ་བཅུ་གཅིག་གི་ཚེས་བཅོ་ལྔ་ནས་བཅུ་བདུན། ད་ད་ཉི་མ་གསུམ་འདིའི་ནང་ལོགས་ལ་བྱས་ཀྱི་ད་གནས་ཚུལ་ཅིག་ཐོན་ཡོད་རེད། ཨ་མི་རི་ཀའི་གི་ད་སྲིད་གཞུང་གི་མགྲིན་ཚབ་པའི་ངོས་ནས་སྲིད་འཛིན་བྷའི་ཏེན་མ་གིའི་ཚོགས་འདུ་ལ་བཅར་ཡས་དང་ད་ག་ནས་ཞི་ཅིན་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་བྱས་ཀྱི་གནས་ཚུལ་འདི་ཁ་གསལ་གསར་འགོད་གསལ་བསྒྲགས་ནང་ལོགས་ལ། གསུངས་ཡོད་རེད་ཡིན་ནས་ད་ལྟ་ཡང་ད་རྒྱ་ནག་གི་ཕྱོགས་ནས་ད་གཅིག་དུས་དུས་རྒྱུན་ནས་ནམ་རྒྱུན་གྱི་རྒྱ་ནག་གཞུང་གི་རྒྱ་ནག་དམར་ཤོག་ཚོགས་པའི་གི་འགྲོ་སྟངས་འགྲོ་ལུགས་ཅིག་ཆགས་ཡོང་དུས་གནས་ཚུལ་ག་འདྲས་ཅིག་ཡིན་པ་ཡིན་ནས་ཅིག་ཕྱི་གསལ་ནང་གསལ་མེད་པའི་གི་གནས་སྟངས་འོག་ལ་ད་ལྟ་སྲིད་འཛིན་ཞི་ཅིན་པིང་རེད་གི། ད་དངོས་གནས་དངོས་ཡོད་ཀྱི་ད་ལྟ་མ་གིར་སན་ཧྥན་སི་སི་ཀོ་ལ་སླེབས་བྱས་ཨ་ནི་སྲིད་འཛིན་བྷའི་ཏྲེན་མཉམ་དུ་མཇལ་ཡས་ཡིན་བྱས་དེ་འདྲའི་ད་ལྟ་ད་ཤི་ཅིན་ཕིང་རེད་ཤི་ཅིན་ཕིང་གི་ད་འཛིན་སྐྱོང་འོག་གི་ལས་བྱེད་མི་སྣ་ད་གཞུང་འབྲེལ་མི་སྣ་སུས་བྱས་ཀྱང་ཁ་གསལ་ཅིག་ད་ལྟ་གསུངས་མེད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་ད་སྲིད་འཛིན་གཉིས་ཀྱི་མཇལ་འཕྲད་འདི་གནད་འགག་ཆེན་པོ་ཅིག་ཡིན་པ། འདི་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོང། ཡིན། ད་རེས་ད San Francisco ནང་ལོགས་ལ APEC ཀྱི་ཚོགས་འདུ་འདི་དངོས་གནས་ད་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དང་ད་ལྟ་རྒྱ་ནག་དང་རྒྱ་ཨ་རི་ད་རྒྱལ་ཁབ་འདི་ནང་ལོགས་ལ་ད་མཉམ་ཞུགས་བྱེད་མཁན་ད་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ཅིག་གི་འགོ་ཁྲིད་ཡོང་གི་ཡོད་རེད། དེ་ཚོ་ཚང་མའི་གིས་ད་འཛམ་བུ་གླིང་ནང་ལོགས་ལ་དཔལ་འབྱོར་གྱི་གནས་བབ་འདི། ལ་འགྱུར་བ་ཆེན་པོ་ཅིག་ཕྱིན་བྱས་ད་རྒྱལ་ཁབ་སོ་སོའི་གི་དཔལ་འབྱོར་ཡར་རྒྱས་བཏང་ཡས་ཀྱི་ཅིག་དམིགས་ཡུལ་ཆེན་པོ་ཅིག་ཟིན་བྱས་ད་ཚོང་འབྲེལ་གྱི་འབྲེལ་བ་གི་རྒྱལ་ཁབ་ཕན་ཚུན་དེ་འདྲའི་བྱས་ཡས་ཀྱི་གནད་དོན་ཅིག་ཆགས་ཀྱི་ཡོད་ན་ཡང་ད་གསར་འགྱུར་བརྒྱུད་ལམ་ཁག་རེད་ཅིག་ད་འབྲེལ་ཡོད་མི་སྣ་མང་པོ་ཅིག་གིས་དོ་སྣང་བྱས་ཏེ་ཚོགས་འདུ་འདི་ལས་ལྷག་པ་ཅིག་ད་ཚོགས་འདུ་འདི་གི་ཞོར་ལ་སྲིད་འཛིན་གཉིས་རྒྱ་ནག་དང་ཨ་རི་གི་སྲིད་འཛིན་གཉིས་མཇལ་འཛོམས་བྱས་ཡས་ཀྱི་ད་གནད་དོན་ག་རེ་ཡོང་གི་ཡོད་མེད་འདིའི་ཐོག་ལ་ཐུགས་སྣང་ཆེ་སླེབས་བསྡད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་འདིའི་ཆགས་དགོས་རྒྱུ་མཚན་གཙོ་བོ་གཅིག་འདི་ད་ཨ་མི་རི་ཀ་དང་རྒྱ་ནག་ད་ཡིན་ན་ད་ལྟའི་ཆ་ལ་ད་འཛམ་བུ་གླིང་ནང་ལོགས་ལ་དཔལ་འབྱོར་གྱི་ཆ་ནས་ལྷག་པར་དུ་ད་སྟོབས་ཆེན་རྒྱལ་ཁབ་ཆེ་ཤོས་གཉིས་ཅིག་ཆགས་ཡོང་དུས་རང་བཞིན་གྱིས་ད། དོ་སྣང་སླེབས་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་རེས་སྲིད་འཛིན་གཉིས་ཀྱི་མཇལ་འཕྲད་འདི་ག་འདྲས་ཡོང་མ་ཡོང་གི་གནས་ཚུལ་འདི་དང་ཞོར་ལ་ཨ་ནི་ད་ད་རེས་སྲིད་འཛིན་གཉིས་མཇལ་བའི་གི་སྐབས་སུ་གཅིག་དངོས་ཡོད་ལག་ཡོད་ཀྱི་རྒྱལ་ཁབ་གཉིས་བར་གྱི་ད་གཅིག་འབྲེལ་བ་ཡར་རྒྱས་ད་དེ་སྔ་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཅིག་ལྷག་པར་དུ་ཏོག་དབྱིབས་རིམས་ནད་བྱུང་བའི་རྗེས་ཀྱི་ལོ་ཁ་ཤས་ནང་ལོགས་ལ་རྒྱལ་ཁབ་གཉིས་ཀྱི་འགྲན་རྩོད་དེ་ཁ་ཕྱོགས་ཅིག་ཞན་པོ་ཅིག་ལ་གྱུར་བྱས་རྒྱལ་ཁབ་གཉིས་འགྲན་རྩོད་ཤུགས་ཆེན་པོ་ཡོད་པའི་གི་གནས་བབ་ཅིག་ཚང་མས་མཁྱེན་བསྡད་ཀྱི་ཡོད་རེད་འདི་ལ་དངོས་གནས་ཡར་རྒྱས་ཀྱི་རྣམ་པ་ཅིག་མཐོང་དང་མ་མཐོང་གི་དྲི་བ་ཅིག་ཆགས་བསྡད་ཀྱི་འདུག་དྲི་བ་གཉིས་པ་འདི་ད་རེས་སྲིད་འཛིན་ཞི་ཅིན་པིང་དངོས་ཡོད་ཀྱི་སན་ཧྥ་རན་སིས་ཀོ་འབྱོར་བྱས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་འདི་དམ་ཟབ་དང་ཡར་རྒྱས་གཏང་ཡས་ཀྱི

བཙན་བྱོལ་ནང་ཡོད་པའི་གི་བོད་མི་གི་ཅིག་ཚོགས་སྡེ་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་རེད་ད་མི་གང་ཟག་རེད་མང་པོ་ཅིག་གི་ད་འདས་པའི་བདུན་ཕྲག་གཅིག་གཉིས་ཟླ་བ་གཅིག་ནང་ལོགས་ལ་ཅིག་སྲིད་འཛིན Biden གི་ད་རེས Xi Jinping ཅིག་རྒྱ་ནག་ལ་ཨ་མི་རི་ཀའི་ནང་འབྱོར་བའི་སྐབས་སུ་བོད་པའི་གི་གནད་དོན་འདི་གླེང་དགོས་ཡ་ད་ལྷག་པར་དུ་ད་ད་ཨ་མི་རི་ཀའི་གི་གཞུང་གི་ངོས་ནས་ཅིག་བོད་པའི་གི་གནད་དོན་ལ་རྒྱབ་སྐྱོར་གི་རྣམ་འགྱུར་ད་མང་པོ་བཏོན་པའི་ནང་ལོགས་ནས་ད་གྲུབ་འབྲས་གལ་ཆེ་གཅིག་དེ་ཨ་མི་རི་ཀའི་གི་སྲིད་གཞུང་གི་ངོས་ནས་ཁྲིམས་འཆར་གཏན་འབེབས་བོད་པའི་གནད་དོན་དང་འབྲེལ་བའི་ཁྲིམས་འཆར་གཏན་འབེབས་བྱས་པ་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ནས་ད་དེ་སྔ་གཏན་འབེབས་བྱུང་བའི་གི Tibet Policy Act བོད་དོན་རྒྱབ་སྐྱོར་དང་ཅིག་སྲིད་ཇུས་ཀྱི་ཁྲིམས་འཆར་དེ་ཆགས་བསྡད་ཀྱི་འདུག་དེའི་ནང་ལོགས་ལ་ད་ཅིག་གྲོས་དོན་ཁག་ཅིག་ཟིན་ཡོང་དུས་གནད་དོན་གཅིག་དེ་ཅིག་ད་རྒྱ་ནག་གི་འགོ་ཁྲིད་ད་སྲིད་འཛིན་གཙོས་པའི་ད་སུ་འདྲ་ཅིག་ཨ་མི་རི་ཀའི་ནང་ལོགས་ལ་ཅིག་ཕེབས་པའི་སྐབས་སུ་ཅིག་ངེས་པར་དུ་ད་གྲོས་མོལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེད་ཡང་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་སྐུ་ཚབ་རྣམ་པ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གཙོས་པའི་ད་སྐུ་ཚབ་རྣམ་པ་ལྷན་རྒྱས་མཉམ་དུ་ཡིན་གཅིག་མིན་གཅིག་ཅིག་ད་བོད་རྒྱ་གྲོས་མོལ་གྱི་བཀའ་མོལ་དེ་གནང་དགོས་ཡས་ཀྱི་གནས་སྟངས་གནད་དོན་འདི་ཁྲིམས་འཆར་འདིའི་ནང་ལ། ཡོད་པ་དང་ད་ག་ནང་བཞིན་ཁྲིམས་འཆར་དེ་ཁྲིམས་སུ་བསྒྱུར་ཡོང་དུས་རང་བཞིན་གྱིས་ད་ད་རེས་སྲིད་འཛིན་གཉིས་མཇལ་འཕྲད་བྱས་ཏེ་སྤྱི་བཏང་ནས་དཀོན་པོ་ཅིག་ཆགས་ཡོང་དུས་ངེས་པར་དུ་ད་རེས་ད་ཅིག Biden གྱི་ངོས་ནས་ཁོ་རང་ད་སྲིད་འཛིན Xi Jinping ལ་བོད་པའི་གྱི་གནད་དོན་འདི་དང་ལྷག་པར་དུ་གྲོས་མོལ་དེ་བསྐྱར་གསོ་ཡོང་བའི་གནས་ཚུལ་སྐོར་གྱི་བཀའ་མོལ་གནང་རོགས་བྱས་ཡོངས་གྲགས་ཀྱི་ད་ངོ་རྒོལ་དང་འབྲེལ་བྱས། ལས་འགུལ་མང་པོ་ཅིག་སྤེལ་མུས་རེད་ལྷག་པར་དུ་ད་སྲིད་འཛིན་སྦའི་ཏན་ལ་ཆ་མཚོན་པ་ཡིན་ན། སྤྱི་བཏང་ནས་ཨ་མི་རི་ཀའི་སྲིད་གཞུང་མང་པོ་ཅིག་གིས་བོད་པའི་གནད་དོན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་མང་པོ་བཏོན་ཡོད་རེད། ད་ལྟ་ད་སྲིད་འཛིན་སྦའི་ཏན་ཁོ་རང་ཅིག་སྲིད་འཛིན་གྱི་མ་ཆགས་གོང་ནས་སྲིད་འཛིན་གྱི་འོས་མི་བཞེངས་པའི་སྐབས་སུ་ཁོ་རང་གི་སྲིད་འཛིན་གྱི་ད་འོས་བསྡུ་དང་འབྲེལ་བྱས་ཅིག། ལས་འགུལ་སྤེལ་བའི་སྐབས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་ཁོ་རང་གི་ཐད་ཀར་བྱས་ཁ་གསལ་བྱས། རྒྱ་ནག་གཞུང་གི་ངོས་ནས་ཨ་ནི་ཅིག་བོད་པའི་གི་སྐུ་ཚབ་ལྷན་དུ་ཅིག་ད་བོད་པའི་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་ཅིག་གུས་ཞབས་བྱེད་དགོས་ཡག་ད་བོད་པའི་གི་ཁོར་ཡུག་དེ་ད་ག་ནང་བཞིན་རིག་གཞུང་སྐད་ཆོས་ཚང་མ་ལ་གུས་ཞབས་བྱེད་པའི་རྣམ་འགྱུར་འོག་ལ་ཅིག་བོད་མིའི་སྒྲིག་འཛུགས་རེད་ད་ག་ནང་བཞིན་བོད་མི་མཉམ་དུ་ཅིག་བཀའ་མོལ་གྲོས་མོལ་བྱེད་དགོས་ཀྱི་བྱོས་དགོས་ཀྱི་རེད་ཅེས་འདི་འདྲའི་ཁ་གསལ་གསུངས་ཡོད་དུས་ད་རེས་ད་སྲིད་འཛིན་བྷའི་ཏིན། ཞི་ཅིན་ཕིང་མཉམ་དུ་མཇལ་སྐབས་སུ་ཡིན་གཅིག་མིན་གཅིག་བཀའ་མོལ་དེ་གནང་དགོས་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ཕྱོགས་གཅིག་ནས་སྲིད་འཛིན་གཉིས་བར་གྱི་བཀའ་མོལ་མི་ནས་མི་ཐུག་བྱས་བཀའ་མོལ་མཇལ་འཕྲད་བྱུང་ཡས་འདི་ཧ་ལས་པའི་དཀོན་པོ་ཆགས་ཡོང་གི་ཡོད་པ་དང་ཨ་ནི་ད་ག་ནང་བཞིན་ད་མཇུག་མ་ལ་ཆ་མཚོན་པ་ཡིན་ན་སྤྱི་ལོ་ཉིས།

དེ་དང་ད་གཟའ་སྤེན་པ་ལ་ཡ་དེ་ཨ་རིའི་རྒྱལ་ས་ལ་ཡ་ནས་ནེའུ་ཡོག་རེད་ད་ག་ནང་བཞིན་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བོད་མི་ཚོས་རྔམ་སྟོན་ཁྲོམ་སྐོར་འདྲ་གནང་བྱས་སྲིད་འཛིན་བྷའི་ཏིན་གྱིས་བོད་དོན་གླེང་སློང་གནང་དགོས་འདུག་ཅེས་ཞུ་འབོད་གནང་བ་རེད་ད་ག་ནང་བཞིན་ད་ལྟ་འགྲོ་བ་མིའི་ཐོབ་ཐང་ད་ལྟ་དེ་ལ་ཡ་ལས་འགུལ་བ་བོད་པའི་ལས་འགུལ་བ་གཅིག་པུ་མ་ཡིན་པ་འདི་ནང་ལ་ཡ། ཝེ་གུར་དང་ཧོང་ཀོང་དང་ལྷོ་སོག་པོ་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་དོན་གཉེར་བ་དེ་འདྲའི་ལས་འགུལ་བ་མང་པོ་ཅིག་གིས་མཉམ་འབྲེལ་གྱི་ཐོག་ནས་སྙན་ཞུ་ཅིག་ད་ལྟ་ཕོ་བྲང་དཀར་པོར་ཡང་ཕུལ་བྱས་དེའི་ནང་ལོགས་ལ་ད་རྒྱལ་ཁབ་དང་མི་རིགས་སོ་སོ་སོའི་གྱི་གནས་བབ་ཀྱི་ཐོག་ནས་ཞུ་སྐུལ་འདི་གནང་ཡོད་རེད་ཡིན་ན་འདི་ནང་ལ་ད་ལྟ་བོད་པའི་གནས་ཚུལ་གཙོ་བོ་དེ་ད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་དེ་གླེང་ནང་བཞིན་མཉམ་དུ་ལ་ཡ་ད་ལྟ་བོད་པའི་སློབ་ཕྲུག་མང་པོ་ཅིག་ད་ལྟ་སོ་སོའི་ཕ་མ་ནས་ཁ་བྲལ་བྱས།

གསར་འགོད་དྲུང་ཆེའི་ངོས་ནས་དེ་གཅིག་གསུངས་ཡོད་དུས་ཙམ་པ་ད་ད་ལྟ་འདིའི་ཐོག་ལ་ད་ལྟ་ཕ་གའི San Francisco ན་ཡོད་པའི་ད་ཕ་གའི་བོད་པའི་སྤྱི་ཚོགས་ཤུགས་ཆེན་པོ་ཅིག་ཡོད་རེད་དེ། Team Tibet ཞེས་བྱའི་བོད་པའི་རུ་ཁག་ཅིག་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་ད་ག་ནང་བཞིན་ད་ས་གནས་གཞོན་ནུ་ཡོད་རེད་དེ། སློབ་ཕྲུག་བོད་རང་བཙན་ཚོགས་པ་ཡོད་ད་ག་ནང་བཞིན་གྱི་ཨ་ནི་བོད་ཀྱི་གྲོགས་པོ་ཚོགས་པ་ཞེས་དེ་འདྲའི་ཚོགས་པ་ཁག་ཅིག་གིས་མཉམ་འབྲེལ་གྱི་ཐོག་ནས་ཁོང་རྣམ་ཚོས་ལས་འགུལ་སྤེལ་ཡག་བཀའ་མོལ་བྱས་ཡོང་བསྡད་ཡོད་པ་འདྲ་དེ་དང་མཉམ་དུ་ཨ་ནི་ད། Vietnamese། རེད་རྒྱ་རིགས་དམངས་གཙོ་དོན་གཉེར་བ་རེད་ད་ག་ནང་བཞིན་ཝེ་གུར་གྱི་ལས་འགུལ་བ་རེད། དེ་དེ་བཞིན་གྱི་ད་རྒྱ་ནག་གཞུང་གི་ད་རྡོག་རྫིས་འོག་ལ་དཀའ་ངལ་མྱངས་མྱོང་བའི་གི་ད་ཕ་གའི་ཧྥ་ལུང་ཀོང་ད་དེ་འདྲ་མང་པོ་ཅིག་ཡོད་པ་དེ་གའི་ཚང་མ་ལ་མཉམ་འབྲེལ་གྱིས་བྱས་བྱས་ཚེས་པ་བཅོ་ལྔ་ཉིན་མོ་དེར་ལས་འགུལ་གནང་ཡག་གི་གཏན་འབེབས་བྱས་བྱུང་བསྡད་ཤག་ད་ད་ལྟ་འདི་ནང་ལོགས་ལ་ད་ཁོང་རྣམ་ཚོས་འབོད་སྐུལ་ཞུ་ཡག་དེ་བོད་ད་གཅིག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་རྡོག་རྫིས་འོག་ལ་གནས་པའི་གི་མི་རིགས་དེ་གའི་དེ་གི་དཀའ་ངལ་དེ་ཞུ་སྐུལ་གནང་གི་ཡོད་རེད་ད་ད། ཨ་མི་རི་ཀའི་སྲིད་འཛིན་གྱིས་གླེང་སློང་ག་འདྲས་གནང་གི་རེད་ཟེར་ཡ་དེ་ང་ཚོ་ད་ཚོད་དཔག་ཞུ་ཡ་ཞིག་རེད་ཡིན་པ་ཡིན་ནའི་ཕྱི་སྲིད་དྲུང་ཆེ་ཕྱི་སྲིད་ལས་ཁུངས་ངོས་ནས་ང་ཚོ་ད་ལྟ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་དེ་སྔ་བཀའ་འདྲི་ཞུས་པའི་སྐབས་ལ་ཡང་བཀའ་ལན་ག་རེ་གནང་ཡོད་ཟེར་ན། རྒྱ་ནག་གི་དཔོན་རིགས་མཐོ་གྲས་རིམ་པ་ག་འདྲས་ཅིག་མཉམ་དུ་ཨ་ནེ་མཇལ་མོལ་བྱུང་བ་ཡིན་ན་བོད་ཀྱི་གནས་ཚུལ་གླེང་སློང་གནང་གི་ཡོད་གནང་གི་ཡིན་ཆོད་སེམས་བརྟན་པོ་ཡོད་ཟེར་བྱས་བྱས་གསུངས་ཡོད་རེད་དེ་ཚིག་ཐག་ཆོད་པོ་ཞེ་པོ་ཅིག་གསུངས་ཡོད་རེད་བྱེད་དུས་ཙམ་པ་བཀའ་མོལ་གནང་ཡག་ཡིན་པ་དེ་ངེས་པ་རེད་ཡིན་ནའི་རིམ་པ་ག་འདྲས་ཅིག་གནང་གི་རེད་བཀའ་མོལ་གནང་དོན་ག་རེ་གནང་གི་རེད་ཟེར་ཡ་དེ་དྲི་བ་ཞུ་གི་རེད། ད་ད་ལྟ་དེ་ལ། ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་འདི། ད་དེ་ཚོགས་འདུ་དེ་ག་འདྲས་ཅིག་རེད་ང་ཚོ་དེ་དཔྱད་པ་ཞུ་དགོས་ཡ་ཅིག་རེད་ཤག་དེ་དཔྱད་པ་ཞིག་མ་ཞུས་བར་དུ་རྒྱ་ནག་དང་ཨ་རིའི་གི་འབྲེལ་ལམ་འདི། ག་འདྲས་ཡོང་གི་ཡོད་རེད་ད་ལྟ་འགོག་རྐྱེན་ག་བ་འཕྲད་ཀྱི་ཡོད་ཟེར་དེ་གས་དེ་ལ་ཡང་ང་ཚོ། དོ་སྣང་བྱེད་དགོས། ད་རེས་ཚོགས་འདུ་དེ་ཐོག་ལ་ཡང་རྒྱུ་མཚན་གཅིག་གི་ཁར་ལབ་ན་ཨ་རི་དང་རྒྱ་ནག་གཉིས་ཀྱི་བར་དུ་ལ་ཡང་འགལ་ཟླའི་གི་རྩ་བ་གཅིག་དེ་ཚོང་འབྲེལ་ཆགས་འདི་སྐོར་ཚོང་འབྲེལ་གི་ཐོག་ནས་གཙོ་བོ་ད་ལྟ་འགྲན་སྡུར་གི་ངོ་བོ་དེ་རེད་ད་འགྲན་སྡུར་ག་འདྲ་བྱེད་ཀྱི་རེད་དེ་ནང་ལོག་ལ་ཨ་ནི་དོགས་པ་རྣམ་རྟོག་ད་ཕན་ཚུན་ཕར་ཚུར་གཅིག་གཅིག་གཅིག་ལ་ཡང་མགོ་སྐོར་བཏང་གི་ཡོད་ན་བསླུ་བྲིད་བྱེད་ཀྱི་ཡོད་ན་ཟེར་ཡ་འདི་འདྲའི་གི་དྲི་བ་དེ་མང་པོ་ཞིག་སླེབས་ཀྱི་ཡོད་རེད་དཔེར་ན། རྒྱལ་ཁབ་ཀྱི་འདི་ནང་ལ་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་འབྲེལ་བ་གཅིག་ཆགས་འགྲོ་གི་ཡོད་རེད་དཔེར་ན་སྔ་མོ་འདི་འཕྲུལ་ཆས་ཀྱི་ད་རྡུལ་ཕྲ་རབ་ཀྱི་ད་ད་ད Semi Conductor ཟེར་གྱི་རེད་པ་ད་ཁ་པར་ནང་གི་ཡོ་བྱད་རེད་གློག་བརྙན་གློག་རྡུལ་གྱི་ཡོ་བྱད་འདི་གས་འདི་མང་པོ་ཅིག་ད་སྔ་མོ་རྒྱ་ནག་ནས་བཟོ་གི་ཡོད་པ་འདི་གས་ཚང་མ་ལ་ད་འདི Biden སྲིད་གཞུང་སྐབས་ནས་ད་རིམ་པས་རིམ་པས་རིམ་པས་འདི་གས་ཕར་ཉུང་འཕྲི་བྱས་བྱས། ཨེ་ཤི་ཡའི་ལུང་པ་གཞན་པ་ནང་ལོ་ཕར་འགྲོ་ཡག་དང་ཐའེ་ཝན་དང་རྒྱ་གར་དང་མ་ལེ་ཤི་ཡ་དང་སིང་ག་པུར་འདྲ་བ་ལ་ཕར། ཚོང་ཤུགས་ཆེ་བ་དེ་འདྲ་བྱུང་ཡོད་རེད་བྱེད་དུས་ཙམ་པ་འདི་རྒྱ་ནག་ལ་ཞེ་པོ་ཅིག་གནོད་ཡོད་པ། དེ་ཡི་གནས་ཚུལ་སྔ་རྗེས་རིམ་པ་ནང་ལོ་ནས་ར་འཕྲོད་ཡོད་ག་རེ་ཟེར་ན་ཕྱི་ཟླ་དྲུག་པའི་ནང་འདྲ་བ་ལ། རྒྱ་ནག་ནང་ལོ་ལས་ཀ་ཞེ་པོ་ཤོར་གི་འདུག་ཟེར་གི་དཀའ་ངལ་ཅིག་གནས་ཚུལ་གསལ་པོ་ཞེ་པོ་ཅིག་བྱུང་བ་རེད་དེ་ཡང་བརྒྱ་ཆ་ཆུང་ཆུང་དེ་འདྲ་མ་རེད་ད་གཞོན་སྐྱེས་བརྒྱ་ཆ་ཉི་ཤུ་རྩ་གྲངས་ཀྱི་ལས་ཀ་ཤོར་གི་འདུག་ཟེར་ཡོངས་གྲགས་འདི་རྒྱ་ནག་གཞུང་གིས་དེ་དྲིལ་བསྒྲགས་བྱས་ཡོད་རེད་ད་ལྟ།

ད་འུ་ཐུག་པའི་གི་རྣམ་པ་བཟོ་དགོས་པ་འདི་འདྲའི་མང་པོ་ཞིག་ཐོན་བསྡད་ཡོད་རེད་ཡིན་ནའི་ད་ལྟ་ཨ་མི་རི་ཀའི་གི་ལག་པ་དེ་བཏང་སེ་བྱས་དེ་ནས་ཡང་ཚུར་བསྐུམ་སེ་བྱས་ཡང་ཕར་བཏང་སེ་བྱས་བསྐུམ་སེ་བྱས་དེ་འདྲའི་གནང་གི་འདུག་པ་ད་འདི་གི་ག་རེ་བསྟན་གི་རེད་ཟེར་འདི་ད་ལྟ Biden སྲིད་གཞུང་གཅིག་པོ་མ་རེད་འདི་ད་ལྟ Trump སྲིད་གཞུང་སྐབས་འདྲ་བ་ནས་ཉིས་སྟོང་བཅོ་བརྒྱད་ཡས་མས་ནས་རྒྱ་ནག་ལ་ཡང་ཞེ་པོ་ཅིག་གི་དམ་བསྒྲགས་བྱས་ཡོད་རེད་ད་ཅིག་ཚོང་འབྲེལ་གི་ཐོག་ནས་ཉེས་ཆད་ཞེ་པོ་ཅིག་བཀལ་ཡོད་རེད་འགོ་ཁྲིད་ཚོས་གི་ནི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ལྟ་གྲུབ་གི་ཐོག་ནས། འགོག་རྐྱེན་སྤྲད་ཀྱི་ཡིན་དེ་ལ་ཡང་ཁྱེད་རང་ཚོ་འདི་འདྲས་ཀྱི་དཀའ་ངལ་སྤྲད་པ་ཡིན་དེ་ལ་ཡང་ནི་ཉེས་ཆད་བཏང་གི་ཡིན་ཞེས་བོད་ནང་ལོགས་ཀྱི་ཕར་འགྲོ་ཚུར་འོང་དང་བོད་ནང་ལོགས་ལ་ཡང་འགྲོ་བ་མི་ཡི་ཐོབ་ཐང་གི་གནས་བབ་འདི་འདྲས་ཐོག་ལ་ཡིན་ན་དཀའ་ངལ་སྤྲད་ཀྱི་འདུག་ཟེར་དེའི་ཐོག་ལ་དཔོན་རིགས་འབྲེལ་ཡོད་ཚོ་ལ་ཡང་ང་ཚོ་ཉེས་པ་བཏང་གི་ཡིན་ཟེར་བྱས་མཐོང་མཆན་བི་ཟ་མ་སྤྲད་དང་འདི་འདྲས་ཀྱི་ཐག་གཅོད་མང་པོ་ཅིག་བྱས་པའི་གནས་ཚུལ་འཕེལ་རིམ་མང་པོ་ཞེ་པོ་ཅིག་བྱུང་བསྡད་ཡོད་རེད་གསུངས་འདུག།
ལགས་རེད་ད་ད་ལྟ་ཅིག། རྒྱ་ནག་གི་སྲིད་འཛིན་དང་ཨ་རིའི་གི་སྲིད་འཛིན་གཉིས་མཇལ་འཕྲད་བྱུང་ཡ་དེ་ད་དེའི་སྔོན་ལ་ངས་ཞུས་པ་ནང་བཞིན་རེད་ད་གཅིག་ཧ་ལས་པའི་དཀོན་པོ་གཅིག་ཆགས་ཡོང་དུས་རང་བཞིན་གྱིས་ཚང་མའི་གི་གསར་འགོད་པ་ནས་གཙོས་པའི་གི་ད་གཅིག་གནད་དོན་དབྱེ་ཞིབ་པ་རེད་ཉམས་ཞིབ་པ་མང་པོ་གཅིག་གི་དེའི་ཐོག་ལ་གཅིག་གནས་ཚུལ་མཁོ་སྤྲོད་བྱས་པའི་ནང་ལོགས་ལ།

མི་སྣ་ཚོ་གིས་ད་རེས་གལ་སྲིད་སོ་སོའི་རྒྱ་ནག་གི་མི་མང་ཁྲོད་ལ་རྒྱ་ནག་ནང་ལོགས་ལ་བཞུགས་པའི་རྒྱ་མི་རིགས་ཚོ་ལ་ཅིག་ད་རེས་སྲིད་བྷའི་ཏིན་གིས་ད་ཁོ་རང་ཚོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལོགས་ལ་གནས་སྟངས་གནས་གར་ཅིག་ད་སྣེ་ལེན་བྱེད་སྟངས་བྱེད་ལུགས་འདི་རྣམ་པ་ཡག་པོ་ཅིག་དང་གུས་ཞབས་དང་ཆེ་མཐོང་ལྡན་པའི་ཐོག་ནས་ཅིག་སྟོན་ཐུབ་པ་ཡིན་ན་ད་རྒྱ་ནག་ནང་ལོགས་ལ་ཡོད་པའི་རྒྱ་མི་རིགས་ཚོ་གིས་ཨོ་ད་སོ་སོའི་རྒྱལ་ཁབ་ཀྱི་འགོ་ཁྲིད་འདི་ལ་གཅིག་ཨ་མི་རི་ཀ་གཙོས་པའི་གི་འཛམ་བུ་གླིང་གི་ད་སྟོབས་ཆེན་རྒྱལ་ཁབ་ཆེ་ཤོས་ཆགས་དུས་དཔལ་འབྱོར་གྱི་ཆ་ནས་རེད་གང་ལྟར་གནས་ཚུལ་མང་པོ་ཅིག་གི་ཆ་ནས་གལ་ཆེན་པོ་ཆགས་ཡོང་དུས་སོ་སོའི་གི་རྒྱལ་ཁབ་ཀྱི་དབུ་ཁྲིད་ཅིག་ལ་ཆེ་མཐོང་འདུག་ད་བསམ་པའི་གི་ད་གཅིག་འཆར་སྣང་འདི་ཧ་ལས་པའི་གི་གལ་ཆེན་པོ་ཆགས་ཡོད་པའི་གི་རང་བཞིན་ཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ཡིན་ནའི་ད་ཕྱོགས་གཞན་ཅིག་ལ་ཨ་མི་རི་ཀ་ལ་ད་རེས་གི་ད་རྒྱལ་ཁབ་གཉིས་བར་གི་དབུ་ཁྲིད་གཉིས་བར་གྱི་མཇལ་འཕྲད་འདི་གང་འཚམས་གལ་ཆེན་པོ་ཆགས་ཀྱི་ཡོད་པ་འདི་ད། ཕྱོགས་གཅིག་ནས་རྒྱ་ནག་ནང་བཞིན་ཨ་མི་རི་ཀའི་གི་མི་མང་ཚོ་ལ་དེ་འདྲའི་སྟོན་འཆར་སྣང་དེ་འདྲའི་སྟོན་དགོས་ཡ་གི་རང་བཞིན་ཅིག་ཆགས་ཀྱི་མེད་པ་ཆགས་བསྡད་ཀྱི་འདུག་ད་རྒྱལ་ཁབ་གཉིས་ཀྱི་མི་འབོར་རེད་གཅིག་དཔལ་འབྱོར་གྱི་ད་གནས་བབ་དེ་ཧ་ལམ་གཅིག་པ་ཡིན་པ་ཡིན་ནའི་རྒྱལ་ཁབ་གཉིས་ཀྱི་སྲིད་དབང་འཛིན་སྟངས་རེད་ད་ག་ནང་བཞིན་རྒྱལ་ཁབ་གཉིས་ནང་ལོགས་ཀྱི་མི་མང་གི་རང་དབང་དང་དེ་ཚོ་གཅིག་ཧ། ད་བརྒྱ་ཆ་བརྒྱ་ལྡོག་ཕྱོགས་ཅིག་ཡིན་དུས་རྒྱ་ནག་འདི་དམར་ཤོག་རིང་ལུགས་རེད་ད་ག་ནང་བཞིན་ཅིག་རང་དབང་ད་མེད་པའི་གི་རྒྱལ་ཁབ་ཅིག་ངོས་འཛིན་བྱེད་ཁོག་རེད་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་ཨ་མི་རི་ཀ་ཆ་མཚོན་པ་ཡིན་ན་ཅིག་ད་འཛམ་བུ་གླིང་ནང་ལོགས་ལ་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཅིག་ད་རྙིང་ཤོས་གྲས་ཅིག་ལ་ངོས་འཛིན་བྱེད་ཡོང་དུས་འདིའི་གནད་དོན་འདི་ཨ་མི་རི་ཀའི་ནང་ལོགས་ལ་མེད་པ་ད་ཡིན་ནའི་ད་ཨ་མི་རི་ཀའི་ནང་ལོགས་ཀྱི་མི་དམངས་ཚོ་རེད།

དང་གཅིག་མི་དམངས་ལ་དོ་ཕོག་མ་འགྲོ་བའི་ཐོག་ནས་དེ་འདྲའི་གི་ཁོར་ཡུག་གི་འོག་ལ་བྱེད་ཐུབ་པ་ཡིན་ན་རང་བཞིན་གྱིས་ད་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀ་ལ་ཁེ་ཕན་ཡོད་པའི་གི་ལམ་ཁ་གཅིག་བཏོན་ཡ་ལ་གཉིས་ཀ་གིས་འབད་བརྩོན་བྱེད་ཡ་གི་རེ་བ་གཅིག་ད་མང་པོ་གཅིག་གིས་བྱས་བསྡད་ཀྱི་འདུག་ཕྱོགས་གཞན་གཅིག་ནས་ཨ་མི་རི་ཀ་དང་རྒྱ་ནག་བར་གྱི། ཁྱད་པར་ཆེ་ཤོས་དེ་ཨ་མི་རི་ཀའི་ད་གི་རང་དབང་རེད་ད་ག་ནང་བཞིན་དམངས་གཙོའི་རྒྱལ་ཁབ་ཅིག་ཡིན་པའི་ཆ་ནས་རྒྱ་ནག་ནང་ལོགས་ཀྱི་རྒྱ་མི་རིགས་ཀྱི་ད་སློབ་ཕྲུག་ཡིན་ནའི་རེད་ཅིག་ཚོང་པ་ཡིན་ནའི་རེད་ཅིག་ད་ཚན་རིག་པ་ད་སྒྱུ་རྩལ་བ་རྩེད་མོ་རྩེད་མཁན་ག་འདྲ་ཅིག་ཡིན་ནའི་མང་པོ་ཅིག་ཨ་མི་རི་ཀའི་ནང་ལོགས་ལ་ཅིག་རང་དབང་ལྡན་པའི་ཐོག་ནས་ཆེ་མཐོང་གི་ཐོག་ནས་ཅིག་མཐོང་མཆན་རག་བྱས་ཡོང་ཐུབ་ཡས་དང་ཡང་ཅིག་རྒྱ་ནག་ཨ་མི་རི་ཀའི་གི་མི་སེར་ད་གསར་འགོད་པ། རྩོད་པའི་གི་ད་ཅིག་སློབ་ཕྲུག་རེ་མང་པོ་ཅིག་ཕར་རྒྱ་ནག་ནང་ལོགས་ལ་རང་དབང་ཐོག་ནས་འགྲོ་མ་ཐུབ་ཡས་གི་གནས་སྟངས་ཅིག་ཆགས་ཡོང་དུས་ཅིག་ཕར་འགྲོ་ཚུར་འོང་ཅིག་ཕར་བྱས་པ་ན་ཞིབ་འཇུག་བྱས་དགོས་ཡས་གི་གནས་སྟངས་འདི་ཡང་ད་ད་རེས་གི་སྲིད་འཛིན་གཉིས་བར་མཇལ་མོལ་བྱས་པའི་སྐབས་སུ་ཅིག་འདིའི་ཐོག་ལ་ཅིག་ད་གོམ་པ་མདུན་སྐྱོད་ཡོང་ཡས་གི་རེ་བ་ཆེན་པོ་ཅིག་བྱས་བསྡད་གི་འདུག་ཨ་ད་ད་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ད་ཡོང་རྒྱུ་ཉི་མ་ཁ་ཤས་ནང་ལོགས་ལ་ཨ་མི་རི་ཀའི་གི་སྲིད་འཛིན་དང།